ཨ་མེ་རི་ཀ་གཞུང་གི་ངོས་ནས། བོད་མིར་མཐུན་འགྱུར་བྱས་དང་བྱེད་བཞིན་ཡོད་པའི་ཁར། མུ་མཐུད་དུ་རྒྱབ་སྐྱོར་བྱེད་རྒྱུ་ཡིན་པའི་སྐོར་སྙན་སེང་ཞུས་ཡོད་པ་རེད། དབུ་ཁྲིད་རྣམ་གཉིས་ཀྱི་མཇལ་མོལ་གྲུབ་པའི་རྗེས་སུ། ཟླ་འདིའི་ཚེས་བཅུ་ཉིན། རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི། རྒྱ་ནག་གཞུང་ཚབ་ཁང་གི་མགྲིན་ཚབ་པ། ཝང་ཞའོ་ཅན་ཟེར་བས། ཨ་མེ་རི་ཀས། རང་ཉིད་ཀྱི་དེ་སྔའི་ལངས་ཕྱོགས་གཞིར་བཟུང་ནས། བོད་ནི་རྒྱ་ནག་གི་ཆ་ཤས་ཡིན་པ་ངེས་པར་དུ་བརྟན་པོ་འཛིན་དགོས་པ་ལས། བོད་དང་འབྲེལ་བའི་རྒྱ་ནག་གི་གནད་དོན་ཐད། ཨ་རིས་ཐེ་ཇུས་བྱེད་རྒྱུ་མཚམས་འཇོག་དགོས་པ་མ་ཟད། ཏཱ་ལའི་ཚོགས་པས་སྣེ་ཁྲིད་པའི་ཁ་བྲལ་ལས་འགུལ་སྤེལ་མཁན་ཚོ་དང་འབྲེལ་མཚམས་འཇོག་དགོས་ཞེས། ཁོ་རང་གི Twitter དྲ་རྒྱའི་སྟེང་དུ་བརྗོད་ཀྱང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས། རྒྱ་ནག་གཞུང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང། བོད་མིའི་སྒྲིག་འཛུགས་ཀྱིས་ཁ་བྲལ་རྩོད་ཀྱི་ཡོད་པར་བརྗོད་པ་དེ་ནི་འཁྱོག་བཤད་ཡིན་པ་ལས་བདེན་པ་མིན། ད་ལྟའི་བར་དུ་བོད་མིའི་སྒྲིག་འཛུགས་ཀྱིས་དབུ་མའི་ལམ་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པ་མ་ཟད། བོད་རྒྱའི་དཀའ་རྙོག་དེ་རྒྱ་ནག་གཞུང་གིས་སྣེ་ཁྲིད་དེ་སེལ་དགོས་པ་བྱུང་བའི་སྐོར་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད།
རྩ་བའི་གི་བོད་ཀྱི་གནད་དོན་དེ་བོད་མི་ས་ཡ་དྲུག་གི་གནད་དོན་དང་ཐུག་བསྡད་དུས་ཙམ་པ་ལ་རྒྱ་ནག་གཞུང་ངོས་ནས་གཅིག་གི་ད་ལྟ་སྟོབས་ཤུགས་དང་དུས་ཚོད་ལ་ཁ་ཡ་བྱས་བྱས

བོད་ཀྱི་དཀའ་རྙོག་དེ་ཚོ་ཚང་མ་རྒྱལ་སྤྱིའི་ནང་ལ་ཁྱབ་བསྒྲགས་བྱེད་དགོས་ཡོད་ན་རེད་རྒྱལ་སྤྱིའི་ནང་གསལ་བཤད་བྱེད་དགོས་ཡོད་ན་རྒྱལ་སྤྱིའི་ནང་རྒྱབ་སྐྱོར་འཚལ་དགོས་ཡོད་ན་རེད་འཚལ་གྱི་རེད་ཞེས་བྱས་འདི་ཞུ་འདོད་བྱུང་སོང།
ཡང་ཕྱི་ཚེས་བརྒྱད་ཉིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་བྱང་ཕྱོགས་ལ་དྭགས་སུ་ཆིབས་བསྒྱུར་གྱི་ཆེད་དུ། བཞུགས་སྒར་གྱི་ཉེ་འཁྲིས་སུ་ཆགས་པའི་ག་གལ་གནམ་ཐང་དུ་ཕེབས་འབྱོར་སྐབས་སུ། གསར་འགོད་པར་བཀའ་ལན་ཕེབས་དོན། We are not seeking independence. ངེད་ཀྱིས་རྟག་ཏུ་རྒྱ་ནག་དང་ལྷན་དུ་བཀའ་མོལ་གནང་རྒྱུར་གྲ་སྒྲིག་ཡིན་ལ། ང་ཚོས་རང་བཙན་རྩོད་ཀྱི་མེད་པར། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་སུ་གནས་རྒྱུ་ལོ་མང་གོང་ནས་ཐག་གཅོད་བྱས་ཟིན་པས། ངེད་རང་ནི་ཁོ་ཚོ་དང་གྲོས་མོལ་བྱེད་རྒྱུར་གྲ་སྒྲིག་ཨང་གསར་ཡིན། གང་ལྟར། རྒྱ་ནག་གི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པ་གཉིས་ཀའི་ལམ་ནས་ངེད་ལ་འབྲེལ་བ་བྱས་ཡོང་མཁན་འདུག་ཅེས་བཀའ་སྩལ་ཡོད་པ་རེད། རྒྱ་ནག་གཞུང་གིས་དམིགས་སུ་བཀར་ནས་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས། བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ལུགས། ཡང་དང་བསྐྱར་དུ་བརྗོད་དགོས་པའི་གནས་སྟངས་ཆགས་ཡོད་པ་རེད། འཛམ་གླིང་ཡོངས་ཀྱིས་ཡོངས་གྲགས་སུ་བཀོལ་སྤྱོད་བྱེད་བཞིན་པའི་བོད་ལ་དབྱིན་སྐད་ཀྱི་ཐ་སྙད་ནང་དུ Tibet ཞེས་པ་དེའི་ཚབ་ཏུ་ད་སྐབས་རྒྱ་ནག་གིས་ཆེད་མངགས་ཀྱིས Xizang ཞེས་པའི་ཚིག་དེ་གསར་འགྱུར་བརྒྱུད་ལམ་དང་ཕྱི་རྒྱལ་དུ་ཡོད་པའི་རྒྱ་ནག་གི་གཞུང་ཚབ་པས་བཀོལ་སྤྱོད་བྱེད་བཞིན་ཡོད་ལ། དཔེར་ན། ལྡི་ལིར་བཅའ་སྡོད་རྒྱ་ནག་གཞུང་ཚབ་པས་གོང་ས་མཆོག་དང་ལྕམ Uzra Zeya གཉིས་མཇལ་མོལ་གནང་བར་སྐྱོན་བརྗོད་ཀྱི་ཡི་གེ་ཐུང་ངུ་ཞིག་གི་ནང་དུ། བོད་ལ Xizang ཞེས་པའི། ཐ་སྙད་དེ་ཐེངས་གསུམ་ལ་བཀོལ་སྤྱོད་བྱས་ཡོད་ལ། དེའི་ཐད་ནས། བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། ལོ་རྒྱུས་ཐོག་ནས་བོད་དེ་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ། ད་སྐབས་རྒྱལ་སྤྱིའི་སྟེང་དུ་མངོན་གསལ་དོད་དུ་འགྲོ་བཞིན་ཡོད་པ་དེ། རང་བཞིན་གྱིས་བོད་དེ། རྒྱ་ནག་དམར་ཤོག་གཞུང་གིས་བཙན་བཟུང་བྱས་པའི། རྒྱལ་ཁབ་ཞིག་ཡིན་པ་གྲུབ་ཀྱི་ཡོད་པ་དེ་ཐབས་ཇུས་དང། དྲིལ་བསྒྲགས་སྣ་ཚོགས་བརྒྱུད་ནས། མེད་པ་བཟོ་ཐབས་བྱེད་ཀྱི་ཡོད་ལ། བོད་ལ་ཞིས་ཙང་ཞེས་རྒྱ་ཡིག་གི་མིང་ཚིག་ལམ་ནས་བོད་དེ་རྒྱ་ནག་གི་ཆ་ཤས་སུ་བསྒྱུར་ཐབས་བྱེད་ཀྱི་ཡོད་སྲིད་པ་རེད། ཡིན་ནའང་ཞིས་ཙང་ཞེས་པའི་ཐ་སྙད་དེས་ལོ་རྒྱུས་ཐོག་ནས་བོད་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ་གསལ་སྟོན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། ཞིས་ཙང་ཟེར་ཡག་དེ་མེད་དེ། བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ

ཨང་དང་པོ་ཤིས་ཙང་ཟེར་ཡག་དེ་དོན་ཨང་དུ་དེ་གཙང་པ་རྒྱལ་པོའི་སྐབས་སུ་རེད་མ་གཏོགས་དབུས་གཙང་དེ་ཅེས་དེ་ག་རེ་ཟོ་དགའ་ལྡན་ཕོ་བྲང་གཞུང་སྐབས་སུ་མ་རེད་དེ་གཞུང་དེ་རྒྱ་མི་གི་དེ་ཤིས་ཙང་ཟེར་དགོས་ཡག་དེ་བོད་ཀྱི་ནུབ་ཕྱོགས་ལ་གཙང་ཟེར་ཡག་རྒྱལ་ཁབ་ཅིག་ཡོད་པ་དེ་རང་བཙན་རྒྱལ་ཁབ་ཡིན་པ་དེའི་ཐོག་ནས་གོ་དེ་ག་རུ་འོང་ཆུ་ད་ལྟ་ཆོས་བཤད་བྱེད་དེ་ག་འོང་ཆང་དོན་དངོས་པོ་ལ་མེད་པ་ཡིན་ན་ཆོས་བཤད་ག་རེ་མོ་ག་རེ་བྱེད་ན་ཅི་གྲ་འགྲིག་པོ་ཅིག་དང་ཅི་བང་འགྲིག་པོ་ཅིག་ཡོང་གི་མི་འདུག། གཞན་ཡང་དེ་སྔོན་ཨ་མེ་རི་ཀས་ལོ་རྒྱུས་རང་བཞིན་གྱི་ཉིས་སྟོང་ཉི་ཤུ་ལོའི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་ཡིག་གཏན་འབེབས་གནང་བའི་ནང་དུ། བོད་མིའི་སྒྲིག་འཛུགས་དེ་ནི་བཙན་བྱོལ་བོད་མིའི་སྐུ་ཚབ་དང་མངོན་འདོད་མཚོན་ཐུབ་མཁན་གྱི་སྒྲིག་འཛུགས་ཤིག་ཡིན་པ་ངོས་འཛིན་ཞུས་ཡོད་པ་མ་ཟད། ཁྲིམས་འཆར་དེའི་འོག་ཨ་རི་གཞུང་གིས་བོད་དོན་དམིགས་བསལ་འབྲེལ་མཐུད་པ་སྐུ་ཚབ་བསྐོ་གཞག་གིས་བོད་རྒྱ་ཞི་མོལ་ལ་རྒྱབ་སྐྱོར་གནང་རྒྱུ་སོགས་བཀོད་ཡོད་པ་དེ་ནི་ཨ་མི་རི་ཀའི་གཞུང་གིས་འདས་པའི་ལོ་ངོ་དྲུག་ཅུ་ཙམ་གྱི་ནང་དུ་བཞག་པའི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་ཡིག་གལ་གནད་ཆེ་ཤོས་ཤིག་ཆགས་ཡོད་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་ས་ཐོག་ཏུ་ཐོག་མར་ཞབས་སོར་འཁོད་པའི་ས་ཚིགས་ཀན་ཛ་མ་ནི་ཞེས་པར་ལོ་འདིར་སྐུའི་འཁྲུངས་སྐར་སྲུང་བརྩི་ཐོག་མ་དེ་ཞུས་ཡོད་པ་རེད། ཟླ་འདིའི་སྤྱི་ཚེས་དྲུག་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་བོད་མི་གནས་སྡོད་བྱེད་པའི་ས་ཁུལ་གཙོ་བྱས་པའི་འཛམ་གླིང་གི་ས་ཕྱོགས་གང་སར་དད་ལྡན་པ་དང ྋགོང་ས་མཆོག་ལ་དགའ་མོས་བྱེད་མཁན་རྣམས་ཀྱིས་རྣམ་པ་འདྲ་མིན་གྱི་སྒོ་ནས་སྲུང་བརྩི་ཞུ་བཞིན་ཡོད་པ་ལྟར། སྤྱི་ཟླ་བདུན་པའི་ཚེས་དྲུག་ཉིན་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེ་མོན་རྟ་དབང་ཁུལ་དུ་ཆགས་པའི་ལོ་རྒྱུས་རང་བཞིན་ལྡན་པའི་ས་ཚིགས། རྒྱ་གར་དང་བོད་ཀྱི་ས་མཚམས་སུ་འཁེལ་བའི། ཀན་ཛ་མ་ནི་ཞེས་པའི་ས་གནས་སུ། སྐུའི་འཁྲུངས་སྐར་སྲུང་བརྩི་ཐོག་མ་དེ་ཞུ་ཐུབ་པ་བྱུང་ཡོད་པའི་སྐོར། མོན་པའི་སློབ་ཕྲུག་ཚོགས་པའི་ཚོགས་གཙོ་བསྟན་འཛིན་འབྱོར་ལྡན་ལགས་ཀྱིས།

ད་གེ་དེ་ལས program དང་དེ་འདྲ་ཤུགས་ཆེན་པོ་བྱེད་དུས་ནི་དེ་རྙོག་དྲ་བཤད་ཡ་དང་དེ་འདྲ་ཅིག་ཡོང་གི་ཡོད་རེད་མཚམས་རེ་ཡིན་ནའི་ང་ཚོ་དེ་ཚོ་གང་ཡང་མི་འཛེམ་པའི་ཐོག་ནས་ནི་གང་ཡང་མ་བསམ་པའི་ཐོག་ནས་ནི་ད་རིང་ཀན་ཛ་མ་ནི་ལ་ཡ་གོང་ས་མཆོག་གི་འཁྲུངས་སྐར་དེ་ཐེངས་མ་དང་པོ first in history in the history of first time ཨ་ནི་གོང་ས་མཆོག་གི་འཁྲུངས་སྐར་དེ་སྲུང་བརྩི་ཞུས་པ་ཡིན། ཡང་ཁོང་གིས་ལོ་འདིའི་སྐུའི་འཁྲུངས་སྐར་དེ་ཀན་ཛ་མ་ནིར་སྲུང་བརྩི་བྱེད་དགོས་དོན་དང་ས་ཚིགས་དེ་ལོ་རྒྱུས་ཀྱི་ཐོག་ནས་གནད་འགག་ཆེན་པོ་ཞིག་དང་རྩ་ཆེན་པོ་ཞིག་ཆགས་དོན་གཙོ་བོ་དེ་ནི་སྤྱི་ལོ་གཅིག་དགུ་ལྔ་བཅུ་ང་དགུ་ལོར་རྒྱ་དམར་གྱིས་བོད་ལ་བཙན་བཟུང་བྱས་པའི་རྗེས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་ཆིབས་བསྒྱུར་སྐྱོང་སྐབས་རྒྱ་གར་གྱི་ས་ཐོག་ཏུ་ཞབས་སོར་ཐོག་མར་འཁོད་ཡུལ་དང་སྐུ་ངལ་གསོ་ཡུལ་ཐོག་མ་དེ་ཆགས་ཡོད་པ་མ་ཟད་ས་ཚིགས་དེར ྋགོང་ས་མཆོག་གིས་བོད་ནས་བསྣམས་ཕེབས་པའི་ཕྱག་འཁར་ས་ཚིགས་དེར་འཛུགས་གནང་མཛད་ནས་ད་ལྟ་ལྗོན་ཤིང་དེ་ཧ་ཅང་མཐོན་པོ་ཡོད་པས་གནས་རྩ་ཆེན་ཞིག་ཀྱང་ཆགས་ཡོད་པའི་སྐོར་གསུངས་པ་རེད། ཡང་མོན་པའི་ཡུལ་མི་ངག་དབང་ཆོས་གྲགས་ལགས་ཀྱིས་གསུངས་དོན། སྤྱི་ལོ་གཅིག་དགུ་ལྔ་དགུ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་ཁུལ་འདིར་ཐོག་མར་ཆིབས་བསྒྱུར་མཛད་སྐབས། རྒྱ་གར་གཞུང་ནས་སྐུ་སྲུང་བྱ་དང་ཕེབས་བསུའི་ཆེད་དུ་ཨ་སམ་ར་ཡི་ཕལ་ཞེས་པའི་དམག་དཔུང་རུ་ཁག་གི་དམག་མི་ཁག་ཅིག་བཏང་ཡོད་པ་དང། ས་ཚིགས་འདིར་ཁོང་གིས་སྐུ་ངལ་གསོ་གནང་མཛད་ཡོད་པ་དང། སྐབས་དེར་ཁོང་གིས་ཕྱག་འཁར་འདིར་བཙུགས་གནང་མཛད་ནས། ད་ལྟ་ལྗོན་ཤིང་མཐོན་པོ་ཞིག་མཇལ་རྒྱུ་ཡོད་པ་འདི་རེད། གཞན་གོང་ས་མཆོག་གིས་ས་གནས་ཀྱི་ཡུལ་མི་ཚོ་ལ་མ་ཎི་ཡི་ལུང་བསྩལ་གནང་མཛད་སོང་ཞེས་གསུངས་པ་རེད། ཡང་ལོ་འདིའི་སྤྱི་ཟླ་དང་པའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་སྐབས། ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་ལགས་ནས་གོང་ས་མཆོག་ལ་མཇལ་ཁ་ཞུ་སྐབས་སུ། ཁོང་གིས་སྤྱི་ལོ་གཅིག་དགུ་ལྔ་བཅུ་ང་དགུ་ལོར་འཕགས་བོད་ལ་ས་མཚམས་ཀན་རྫ་མ་ནི་ཞེས་པའི་ས་ཚིགས་སུ ྋགོང་ས་མཆོག་གིས་ཕྱག་འཁར་འཛུགས་གནང་མཛད་པའི་ལྗོན་ཤིང་གི་ལོ་མ་ཡོད་པའི་དྲན་རྟེན་ཕྱག་འཁྱེར་ཞིག ྋགོང་ས་མཆོག་ལ་ཕུལ་གནང་མཛད་ཡོད་པ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དང་བསྟུན་ནས་ལྷ་ས་ཁུལ་དུ་ཉེན་རྟོག་པ་འགྲེམས་འཇོག་གིས་ཞིབ་བཤེར་ཤུགས་ཆེན་བྱེད་བཞིན་ཡོད་པའི་སྐོར། ང་ཚོའི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། རྒྱ་ནག་གཞུང་གིས་ཕྱི་ཟླ་བདུན་པའི་ཚེས་ལྔ་ནས་བཟུང་སྟེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དང་བསྟུན་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་དབྱར་ཁའི་རྡུང་རྡེག་ཞིབ་བཤེར་ལས་འགུལ་ཞེས་ཉེན་རྟོག་པ་འགྲེམས་འཇོག་དང་ཞིབ་བཤེར་ས་ཚིགས་ཆེད་འཛུགས་ཀྱིས་སྤྱི་ཚོགས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་ཟ་ཁང་མགྲོན་ཁང་ཁག་དང་ཧྲང་ལམ་ཁག་ཏུ་ཞིབ་བཤེར་དང་ལྟ་རྟོག་ཤུགས་ཆེར་བྱས་ཡོད་པ་དང། མི་མང་འདུས་སྡོད་ཁུལ་དང་མཆོད་མཇལ་ལྟེ་གནས་རིགས་ལ་ཉེན་རྟོག་པས་ཉིན་མཚན་མཐུད་ནས་སྐོར་སྲུང་བྱེད་བཞིན་ཡོད་པ་དང། མཚན་མོ་མགྲོན་ཁང་ཁག་ཏུ་གང་བྱུང་འཛུལ་ནས་མི་སྒེར་གྱི་ཁ་པར་དང་ཐོབ་ཐང་དཔང་ཡིག་ཞིབ་བཤེར་སོགས་བྱེད་ཀྱི་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཞིག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། དེ་བཞིན་རྒྱ་ནག་གཞུང་འབྲེལ་ལྷ་ས་བདེ་འཇགས་ཉེན་རྟོག་ཟེར་བའི་དྲ་རྒྱའི་སྟེང་ཕྱི་ཚེས་ལྔ་ཉིན་ནས་བཟུང། ལྷ་ས་ཉེན་རྟོག་ཕྱོགས་ཀྱིས་དབྱར་ཁའི་ཞིབ་བཤེར་རྡུང་རྡེག་འགོ་ཚུགས་ཡོད་སྐོར་དང་ཞིབ་བཤེར་རྡུང་རྡེག་དེ་ནི་སྤྱི་ཚོགས་བརྟན་ལྷིང་ཆེད་དང་མངོན་མེད་སྤྱི་མོས་བྱས་ཏེ་ཉེན་བརྡ་རྒྱུན་བསྒྲགས་དང་ཆབ་སྲིད་བདེ་འཇགས་དང་ཉེན་ཁ་མི་ཡོང་ཆེད་ཡིན་པ་སོགས་བརྗོད་ཡོད་པ་དང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་རྒྱ་ནག་གཞུང་གིས་ནམ་རྒྱུན་གོང་ས་མཆོག་དང་འབྲེལ་བའི་དམིགས་བསལ་དུས་ཚིགས་ཁག་ལ་བོད་ནང་དམ་དྲག་ཞིབ་བཤེར་དེ་རྒྱུན་ལྡན་ལྟ་བུ་ཡིན་པ་དང། གནད་དོན་དེ་རིགས་ནི་རྒྱ་ནག་ལ་མཚོན་ན་ནོར་འཁྲུལ་ཆེན་པོ་ཞིག་ཡིན་སྟབས་མ་འོངས་པར་དེ་ལྟར་བྱེད་བཞིན་པའི་ཕན་ལས་གནོད་པ་ཆེ་བ་ཡོད་པ་ངོས་འཛིན་ཐུབ་དགོས་པ་གལ་ཆེན་པོ་ཡིན་པ་འགྲེལ་བརྗོད་གནང་གི་འདུག། ད་ལྟ་བོད་དུ་བྱས་ཏེ་ཡོད་རེད་རྒྱ་ནག་ངོས་ནས་ཡིན་ནའི་གི་མ་འོངས་པ་ལ་ཨ་ནི་རྒྱ་ནག་གཞུང་ངོས་ནས་དེ་འདྲའི་བྱེད་པ་དེ་གི་ཕན་པ་ལས་གནོད་པ་ཆེ་ཞིག་ཡོད་པ་དེ་ཨ་ནི་ངོས་འཛིན་ཐུབ་པ་བྱེད་དགོས་རེད་ཅེས་ཞུ། སྤྱིར་རྒྱ་ནག་གཞུང་གིས་ལོ་ལྟར་གོང་ས་མཆོག་གི་འཁྲུངས་སྐར་གྱི་དུས་ཚིགས་ཁག་ལ་བོད་ནང་དམ་བསྒྲགས་ཤུགས་ཆེར་བྱེད་བཞིན་ཡོད་ན་ཡང་བོད་ནང་གི་བོད་མི་ཚོས་འདི་ལོ་ཡང་དམ་བསྒྲགས་ཞིབ་བཤེར་ལ་མ་ལྟོས་པར་སྤྱི་ཚོགས་དྲ་ལམ་ཁག་ཏུ་ཐབས་ལམ་སྣ་ཚོགས་ངང་སྐུའི་འཁྲུངས་སྐར་སྲུང་བརྩི་གནང་ཡོད་པ་རེད་ལ། རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་ནང་ཐེངས་འདིར་ཞིབ་བཤེར་རྡུང་རྡེག་ཁྲོད་ལྷ་ས་གྲོང་ཁྱེར་ནང་ཉེན་རྟོག་པ་བརྒྱད་བརྒྱ་སུམ་ཅུ་སོ་དྲུག་དང་རླངས་འཁོར་ཉིས་བརྒྱ་བཅུ་བདུན། དེ་བཞིན་ས་གནས་ས་ཐོག་ཏུ་ཞིབ་བཤེར་གཏིང་ཟབ་བྱེད་མཁན་བརྒྱ་དང་དགུ་བཅུ་གོ་གསུམ་འགྲེམས་འཇོག་གིས་ས་གནས་ཁག་གཅིག་སྟོང་བདུན་བརྒྱ་ཉི་ཤུ། རྩ་གཅིག་ལ་ཞིབ་བཤེར་དང་མི་གྲངས་དྲུག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལ་འདྲི་རྩད། དེ་བཞིན་ཁྱིམ་ཚང་ཁག་ཏུ་རླངས་སྣུམ་ལི་ཀྲར་བདུན་ཅུ་གཞུང་བཞེས་དང་མི་གྲངས་དྲུག་སྟོང་བརྒྱད་བརྒྱ་སུམ་ཅུ་སོ་བདུན་ལ་བདེ་འཇགས་སློབ་གསོ་བཏང་ཡོད་པ་སོགས་བཀོད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་གཞུང་གིས་སྐུའི་འཁྲུངས་སྐར་དང་བསྟུན་ཁམས་དཀར་མཛེས་ཁུལ་འཁྱགས་ལུང་གྲོང་ཚོ་ནས་ཡིན་ཞིང་རང་ལོ་བཞི་བཅུ་ཙམ་སོན་པའི་སྐྱེས་པ་དཀོན་མཆོག་བཀྲ་ཤིས་དང་བུད་མེད་མཛའ་པོ་ཞུ་བ་གཉིས་ནས་འཁྲུངས་སྐར་སྲུང་བརྩི་བྱས་སྐོར་བརྗོད་དེ་འཛིན་བཟུང་བྱས་ཡོད་པ་རེད་ལ། དེ་བཞིན་ལི་ཐང་ཕྱོགས་ནས་དགེ་འདུན་པ་ཁག་ཅིག་ཀྱང་འཛིན་བཟུང་གིས་ཉིན་གྲངས་མང་པོར་བཀག་ཉར་བྱས་པའི་གནས་ཚུལ་ཐོན་ཡོད་པ་རེད་ལ། རྒྱ་ནག་གཞུང་འབྲེལ་ངོས་ནས་ཐེངས་འདིའི་ཞིབ་བཤེར་དང་རྡུང་རྡེག་ལས་འགུལ་དེ་མུ་མཐུད་རྒྱུན་འཁྱོངས་དང་ཁྱབ་ཚད་ཆེ་རུ་གཏོང་རྒྱུ་ཡིན་པ་སོགས་བསྒྲགས་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།

བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་སྤྱི་ཟླ་བདུན་པ་གི་ཚེས་བཅུ་གི་ཉི་མ་ཉི་ཧོང་གི་རྒྱལ་ས་ཐོ་ཀིའོ་གི་ནང་འབྱོར་ཏེ། བདུན་ཕྲག་གཅིག་རིང་ཉི་ཧོང་གི་ནང་གནས་བཞུགས་ཀྱིས། ཉི་ཧོང་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་ཚོགས་གཞོན་སོགས་ལ་མཇལ་མོལ་འཚམས་འདྲི་དང། མཐོ་སློབ་སློབ་ཕྲུག་དང་གསར་འགོད་པ་ཚོར་མཇལ་འཕྲད་ཀྱིས། བོད་དང་རྒྱ་ནག་གི་གནས་སྟངས་དང། ཉི་ཧོང་གཞུང་ནས་བོད་ལ་རྒྱབ་རོགས་ཀྱི་རེ་བ་སོགས་གསུང་བཤད་དང་གོ་སྒྲིག་གནང་ཡོད་པ་བཅས། ཉི་ཧོང་དོན་གཅོད་ཨ་རི་ཡ་ཚེ་དབང་རྒྱལ་པོ་ལགས་ནས་འགྲེལ་བརྗོད་གནང་གི་འདུག། བདུན་ཕྲག་གཅིག་གི་རིང་གི་མཛད་རིམ་ཅིག་ཆགས་བསྡད་ཡོད་ཉི་ཧོང་ལ། དེ་གཙོ་བོ་དེ་གང་ཡིན་ཟེར་ན་ད་དེ་ཉི་ཧོང་ནང་ལོགས་ལ་ད་བོད་དོན་གཅིག་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ཤུགས་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད། དེའི་གྲོས་ཚོགས་ཀྱི་འཐུས་མི་གི་ཚོགས་གཙོ་དང་ཚོགས་གཞོན་དང་ཨ་ནི་དེའི་གཉེན་པོ་ལ་ང་ཚོའི་དྲུང་ཆེ་ཁག། ཁོ་ཚོ་ལ་འཚམས་འདྲི་ཞུ་ཡས་ཅིག་གལ་ཆེན་པོ་ཞིག་མཛད་རིམ་ཅིག་བསྒྲིགས་བཞག་ཡོད། དེ་ནས་ཅིག་ང་ཚོས་ད་མཐོ་སློབ་ཁག་གཉིས་ལ་ཕྱིན་བྱས་ད་ལྟ་བར་དུ་ང་ཚོའི་ཕྲུ་གུ་ཚོ་སློབ་སྦྱོང་སྤྲད་པ་དེ་ཚོར་ཐུགས་རྗེ་ཆེ་གནང་ཞུ་ཡས་དང། མཐོ་སློབ་ཁག་གི་སློབ་ཕྲུག་ཚོ་ལ་བོད་དོན་སྐོར་ལ་གནས་ཚུལ་སྤེལ་ཡས་ཆགས་བསྡད་ཡོད། དེ་ནས་ད་ལྟ་ཉི་ཧོང་ནང་ལོགས་ལ་ཡོད་པའི་གསར་འགོད་གསལ་བསྒྲགས་བྱས་རྗེས་གསར་འགོད་དེ། གསལ་བསྒྲགས་དེའི་ནང་ལོགས་ལ་ཡིན་པར་བྱས་ན། ཨ་ནི་ད་བོད་དོན་གྱི་གནས་ཚུལ་གྱི་གནས་སྟངས་དང་ཨ་ནི་གཅིག། རྒྱ་མི་དང་མཉམ་པོ་ང་ཚོའི་འབྲེལ་བ་གྱི་གནས་སྟངས་དེ་ག་རེ་ཆགས་ཡོད་མེད། ཉི་ཧོང་གཞུང་ནས་ང་ཚོའི་གི་ཅིག་གི་རེ་བ་རེ་ཞིག་ག་རེ་བྱེད་ཀྱི་ཡོད་མེད་འོ་འདི་འདྲའི་གི་གསར་འགོད་གསལ་བསྒྲགས་ཅིག་བྱས། གཞན་ཡང་བོད་དང་སོག་པོའི་ཆོས་རིག་གི་འབྲེལ་བ་གི་སྐོར་ལ་བགྲོ་གླེང་ཚར་གཅིག་རྒྱ་གར་དུ་གནང་ཟིན་ཡོད་པ་བཞིན། ད་ལན་སོག་པོ་ཚོ་གི་གོ་སྒྲིག་གིས་ཉི་ཧོང་དུ་བོད་སོག་འབྲེལ་བ་གི་སྐོར་དང། ལྷག་པར་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་གྱི་ལོར་སོག་ཡུལ་གྱི་རྒྱལ་ས་ཨུ་ལན་བཱ་ཏར་དུ། བོད་སོག་ཆིངས་ཡིག་བཞག་སྟེ་ལོ་ངོ་བརྒྱ་དང་བཅུ་འཁོར་བ་གྱི་དུས་དྲན་སྲུང་བརྩི་མཚོན་པར། བགྲོ་གླེང་གོ་སྒྲིག་ཞུ་བ་གྱི་ཐོག་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་གསུང་བཤད་གནང་གཏན་འཁེལ་ཡོད་པ་སོགས་ཀྱང། ཉི་ཧོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ནས་འགྲེལ་བརྗོད་གནང་གི་འདུག། སོག་པོ་དང་བོད་ཀྱི་བར་ལ་ཨ་ནི་སྔོན་མ་ང་ཚོས་ཀྱི་དེ་འདྲའི་བགྲོ་གླེང་ཚར་གཅིག། རྒྱ་གར་ལ་བྱས་པ་རེད་བགྲོ་གླེང་ཚར་གཉིས་པ་དེ་ད་དེ་དེ་སོག་པོ་ཁོ་རང་ཚོས་དེ་བྱེད་ཀྱི་ཡོད་རེད་ཏོ་ཀྱོའི་ནང་ལོགས་ལ་དེ་བོད་དང་སོག་པོའི་བར་ལ་འབྲེལ་བ་རྙིང་པ་ཆོས་འབྲེལ་རེད་སྲིད་རེད་རིག་གཞུང་ཐོག་ནས་བྱས་དེ་ག་འདྲའི་འབྲེལ་བ་རྙིང་པ་ཡོད་པ་དང་དེ་ནས་བྱས་དེ་སྔོན་མ་བོད་དང་སོག་པོ་གཉིས་གཅིག་སྟོང་དགུ་བརྒྱ་བཅུ་གསུམ་ནང་ལོགས་ལ་ནི་ཕན་ཚུན་གྱི་ལ་རྒྱ་བོད་རྒྱ་དང་དེ་འབྲེལ་གྱི་ཐོག་ལ་ཆིངས་ཡིག་ཅིག་བཞག་ཡོད་རེད། དེའི་ཆིངས་ཡིག་བཞག་པ་ནས་བྱས་ད་ལོ་བརྒྱ་དང་བཅུ་དུས་འཁོར་འགྲོ་གི་ཡོད་རེད། དེའི་དུས་དྲན་སྲུང་བརྩི་དང་མཉམ་པོར་ལ་ནི་ང་ཚོས་བགྲོ་གླེང་ཅིག་འདུག་སེ་གོ་སྒྲིག་ཞུས་ཡོད། ད་དེ་གུ་བགྲོ་གླེང་འདིའི་ནང་ལོགས་ལ་ཡིན་པར་བྱས་ན་ཉི་ཧོང་གི་མཁས་དབང་རེད་བོད་པའི་མཁས་དབང་རེད། དེ་ནས་ཐའེ་ཝན་གྱི་མཁས་དབང་ཁག་ཁག་ཅིག་ཡོང་དེ་ལ་ཡ་སྐུ་ངོ་བཀའ་བློན་ཐོག་ནས་གསུང་བཤད་གནང་ཡས་ཀྱི་གོ་སྐབས་འདུག་སེ་ཆགས་བསྡད་ཡོད། ཡང་སྤྱི་ཚེས་གཅིག་གི་ཉིན་མོ་ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་ཁག་བཅོ་ལྔ་ཡོད་པ་གི་མི་གང་ཁོམ་པ་རྣམས་དོན་གཅོད་ལས་ཁུངས་སུ་འཛོམས་པ་ཚོར་མཇལ་འཕྲད་ཀྱིས། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་སོགས་འགྲེལ་བརྗོད་བསྐྱོན་པར། ཁོང་ཚོས་བོད་དོན་ཐོག་ཚང་མས་འཚེ་མེད་ཞི་བ་དང་དབུ་མའི་ལམ་ལ་མཐའ་གཅིག་ཏུ་རྒྱབ་སྐྱོར་ཡོད་པར་གསུངས་པ། ཉི་ཧོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ནས་འགྲེལ་བརྗོད་གནང་གི་འདུག། རང་ཚོའི་དབུ་བཞུགས་ཐོག་ལ་སྐུ་ངོ་གིས་ནི་གཅིག་གི་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་རེད་དེ་འདྲའི་སྐོར་ལ་འགྲེལ་བཤད་བརྒྱབ་སོང། ཨ་ནི་བོད་དོན་རྒྱབ་སྐྱོར་ཚོགས་པའི་ཨ་ནི་ད་ཚོགས་མི་དེ་ཕེབས་པ་དེ་མི་བཅོ་ལྔ་ཞིག་འདུག་ཕེབས་ཤག་ཁོ་རང་ཚོ་ཚང་མས་ཀྱིས་སྐུ་ངོ་དེ་ཕེབས་པ་དེར་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུས། ཨ་ནི་དེ་ནས་བོད་དོན་གྱི་ཐོག་ལ་ཡིན་པར་བྱས་ན་ནི་ཁོ་རང་ཚོ་ཚང་མས་ཀྱིས་སྐྱབས་མགོན་རིན་པོ་ཆེ་དབུ་ཁྲིད་ཀྱི་འོག་ལ་འཚེ་མེད་ཞི་བའི་ལམ་དང། དབུ་མའི་ལམ་དེ་ལ་མཐའ་གཅིག་ཏུ་འོས་པ་ནི་རྒྱབ་སྐྱོར་གྱི་འདུག་སེ་ཡོད་མུ་མཐུད་ནས་འདུག་སེ་ཞུ་གི་ཡིན། ཞེས་བྱས་འོ་དེ་འདྲས་གསུངས་གནང་སོང་དེ་མཛད་རིམ་ད་རེས་དེ་རེད། ད་སང་ཉིན་གནངས་ཉིན་ནས་བྱས་བྱས་ང་ཚོ་མཛད་རིམ་ད་ཅི་ཞུས་པ་ནང་བཞིན་གྱི་མཛད་རིམ་ཚང་མ་འདུག་སེ་བང་བསྒྲིགས་བསྡད་ཡོད། འོ་དེ་འདྲས་ཅིག་ཡིན་ལགས་སོ། ཉི་ཧོང་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་ནི་འཛམ་གླིང་ནང་བོད་དོན་རྒྱབ་སྐྱོར་གྱི་གྲོས་ཚོགས་འཐུས་མི་གི་ཚོགས་མི་མང་ཤོས་དེ་ཆགས་ཡོད་པ་མ་ཟད། དེ་སྔ་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་བཅུ་ཡོད་པ་ད་ཆ་ཚོགས་པ་བཅོ་ལྔ་ལ་འཕར་ཡོད་པ་ཚུད། འདི་ལོའི་སྤྱི་ཟླ་གཉིས་པ་གི་ནང་ཚོགས་འདུ་གནང་སྟེ། བོད་ནང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་དགོས་པ་དང། རྒྱ་ནག་གཞུང་གིས་བཙན་དབང་གིས་བོད་ཕྲུག་ཚོར་སློབ་གྲྭའི་ནང་ཆབ་སྲིད་ཀྱི་སློབ་གསོ་མཚམས་འཇོག་དགོས་པ། རྒྱ་ནག་གི་ཁྲིམས་ཐོག་འཁོད་པ་བཞིན་བོད་མི་ཚོར་སྐད་ཡིག་རང་དབང་དགོས་པ་དང། རྒྱ་ནག་གིས་བོད་ཀྱི་ཆོས་ཕྱོགས་ཀྱི་གནང་སྒོ་སྤྱི་དང་བྱེ་བྲག་གོང་ས་མཆོག་གི་ཡང་སྲིད་ཀྱི་ཐོག་ལ་ཐེ་བྱུས་བྱས་མི་ཆོག་པ། ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་མི་སུས་ཀྱང་རྒྱ་ནག་གིས་བདམས་པ་གི་བླ་སྤྲུལ་དང། རྒྱ་ནག་གཞུང་གིས་ངོས་འཛིན་གྱི་སྦྱར་བའི་ཡང་སྲིད་ལ་ངོ་རྒོལ་བྱེད་པ་ལས་ངོས་ལེན་བྱེད་དུ་མི་ཆོག་པ་སོགས་འཁོད་ཡོད་པ་རེད།

ལ་དྭགས་ས་གནས་སུ་སྤྱིར་བཏང་ཡིན་ན་སྤྱི་ཟླ་བདུན་པའི་ཚེས་བཅུ་ཉིན་ཞབས་སོར་འཁོད་གཏན་འཁེལ་ཡོད་ནའང་ལ་དྭགས་ས་གནས་དང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་གནམ་གཤིས་གནས་སྟངས་ཞན་པའི་རྐྱེན་གྱིས་འབྲེལ་ཡོད་ལ་དྭགས་ནང་པའི་ཚོགས་ཀྱི་དབུ་སྐྱོང་ཐུབ་བསྟན་ཚེ་རིང་ལགས་ཀྱིས་མགོན་པོ་མཆོག་སྤྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་ལ་དྭགས་ས་གནས་སུ་ཆིབས་བསྒྱུར་གནང་གཏན་འཁེལ་ཡོད་པའི་སྐོར་གསུངས་ཡོད་པ་རེད།

འཇར་མན་གྱིས་ཨོ་སི་ཀྲུ་ལི་ཡར་དམག་མི་མངགས་གཏོང་བྱས་པ་དེ་ནི་འཇར་མན་ཕྱོགས་ནས་ཞི་བདེའི་རྒྱ་མཚོའི་མངའ་ཁུལ་དུ་དོ་སྣང་ཤུགས་ཆེན་བྱ་ཐེངས་དང་པོ་དེ་ཆགས་པའི་གནས་ཚུལ་འཁོད་པ་རེད། ཕྱི་ཚེས་བཅུ་ཉིན་འབྲེལ་ཡོད་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་འཁོད་དོན། འཇར་མན་གྱིས་ཨོ་སི་ཀྲུ་ལི་ཡར་དམག་མི་མངགས་གཏོང་གིས་ས་ཁུལ་དེར་རྒྱལ་ཁབ་བཅུ་གཉིས་ཀྱི་དམག་མི་སུམ་ཁྲི་ལྷག་གི་དམག་སྦྱོང་ལ་མཉམ་ཞུགས་བྱ་རྒྱུ་ཡིན་པ་དེ་ནི་འཇར་མན་ཕྱོགས་ནས་གློ་བུར་དུ་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་གནས་སྟངས་ཛ་ཇེ་དྲག་ཏུ་འགྲོ་བཞིན་པར་དོ་སྣང་ཤུགས་ཆེན་བྱས་པ་ཞིག་ཡིན་པའི་སྐོར་འཁོད་ཡོད་པ་རེད། འཇར་མན་གྱིས་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་དམག་མི་འཕར་སྣོན་བྱེད་ཀྱི་ཡོད་འདུག་ལ། འཇར་མན་གྱི་ས་དམག་གི་དམག་སྤྱི་ཨེལ་ཧྥོན་སི་མེ་སི་ལགས་ལ་རོའི་ཊར་གསར་འགྱུར་ལས་ཁུངས་ཀྱིས་བཅར་འདྲི་ཞུས་པའི་སྐབས་སུ། ཁོང་གིས། དཔལ་འབྱོར་ནི་གཅིག་ལ་གཅིག་བརྟེན་གྱི་རང་བཞིན་ཅན་ཞིག་ཡིན་སྟབས། ཞི་བདེ་རྒྱ་མཚོའི་མངའ་ཁུལ་དེ་ནི་འཇར་མན་དང་ཡོ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་ཁག་ཚང་མར་གནད་འགག་ཅན་གྱི་ས་ཁུལ་ཞིག་ཆགས་ཡོད་པའི་སྐོར་འགྲེལ་བརྗོད་བྱས་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ལྷོ་བ་རྒྱ་མཚོ་ནི་ཡོ་རོབ་ཀྱི་ཕྱིར་ཚོང་གི་འགྲིམ་འགྲུལ་བརྒྱ་ཆའི་བཞི་བཅུའི་བརྒྱུད་ལམ་ཡིན་ལ། ལྷོ་བ་རྒྱ་མཚོ་ནི་ཞི་བདེ་རྒྱ་མཚོའི་ཁུལ་གྱི་རྩོད་རྙོག་ཆེ་ཤོས་ཀྱི་ས་ཁུལ་ཞིག་ཡིན་པའི་སྐོར་འཁོད་ཡོད་པ་རེད། ཐེངས་འདིའི་ཁ་བ་ཅན་ཞེས་པའི་ལེ་ཚན་ནང་དུ། གོ་མིན་ཏང་སྲིད་གཞུང་གིས་ལོ་རབས་སུམ་ཅུའི་ནང་བོད་ལ་བཟུང་བའི་ཐབས་ཇུས་སྐོར་ལ་བསོད་ནམས་ཚེ་རིང་གིས་ཕྱོགས་བསྒྲིགས་དང་སྙན་སྒྲོན་བྱས་པ་ཞིག་ལ་བསྐྱར་དུ་གསན་རོགས་གནང། གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་ལོ་གི་སྤྱི་ཟླ་དང་པོར། ཅང་ཅེ་ཧྲི་ཡིས་ཚན་མོའུ་ཐོན་ཞིག་སི་ཁྲོན་དུ་བཏང་བ་རེད།

ཧྲིན་ཀྲུང་ཡིས་གིས་འདིའི་སྐོར་ལ་ཅང་ཅེ་ཧྲི་གི་ཁྲུང་ཆིན་བཞུགས་སྒར་གྱིས་བོད་ཀྱི་གནད་དོན་གྱི་སྐོར་ལ་ཞིབ་འཇུག་བྱས་པར་དྲན་གསོ་བྱས་པ་ཞེས་པའི་རྩོམ་ཡིག་ཅིག་བྲིས་ཡོད་ཅིང། རྩོམ་ཡིག་དེ་ནི་མི་རིགས་དཔེ་སྐྲུན་ཁང་གིས་བོད་ཀྱི་ལོ་རྒྱུས་རིག་གནས་དཔྱད་གཞི་གི་རྒྱུ་ཆ་བདམས་བསྒྲིགས་སྤྱིའི་འདོན་ཐེངས་བཅུ་བཞི་བ་གི་ནང་དུ་དཔར་སྐྲུན་བྱས་ཡོད་པ་ད་ལྟ་དངོས་སུ་མཐོང་རྒྱུ་ཡོད་པ་ཞིག་རེད། ཧྲིན་ཀྲུང་ཡིས་གི་བསམ་ཚུལ་ལྟར་ན། ཁྲུང་ཆིན་བཞུགས་སྒར་གྱི་འགོ་ཁྲིད་ཚོས་སྐབས་དེར་བོད་ཀྱི་གནད་དོན་ལ་རྩ་བའི་ངོས་འཛིན་དང་བཀོད་སྒྲིག་བྱེད་སྟངས་འདི་འདྲ་ཞིག་རེད་ཟེར། དང་པོ་ནི། ཁྲུང་ཆིན་བཞུགས་སྒར་ནི་ཅང་ཅེ་ཧྲི་གི་ལྷོ་ནུབ་ཁུལ་གྱི་ཚབ་བྱེད་ལས་ཁུངས་ཤིག་དང་ལྷོ་ནུབ་ཞིང་ཆེན་དང་ས་ཁུལ་ལྔ་གི་ལས་ཁུངས་མཐོ་ཤོས་ཤིག་ཡིན་པས་གལ་ཏེ་བོད་ལ་ཤུགས་རྐྱེན་དང་ཚོད་འཛིན་བྱེད་མ་ཐུབ་ན་རང་ངོས་ཀྱི་གནས་བབ་དང་མཚན་སྙན་ལ་གནོད་འཚེ་ཡོང་རྒྱུ། གཉིས་པ་ནི། ཞི་ཁམས་ནི་ཤར་ངོས་ནས་བོད་ལ་འགྲོ་ས་གི་སྒོ་མོ་ཞིག་ཡིན་ལ་སི་ཁྲོན་ནི་བོད་འཛིན་སྐྱོང་བྱེད་པའི་རྒྱབ་ཕྱོགས་ཀྱི་རྟེན་གཞི་ཞིག་ཡིན་པ་ནི་དཔེར་ན་མན་ཇུ་གོང་མ་གི་སྐབས་སུ་སི་ཁྲོན་ཙུང་ཏུའུ་ཡིས་གོང་མ་གི་བཀའ་བཞིན་བོད་སྡོད་ཨམ་བན་ལ་དམག་དོན་གྱི་ཐད་ཀྱི་གྲབས་གཤོམ་བྱ་རྒྱུ་དང། བོད་སྡོད་དམག་མི་གཏོང་རྒྱུ། སི་ཁྲོན་དང་བོད་ཀྱི་བར་གྱི་ས་ཚིགས་དང་འགྲིམ་འགྲུལ་ལ་ཚོད་འཛིན་བྱ་རྒྱུ་སོགས་ལ་རོགས་སྐྱོར་བྱེད་དགོས་ཀྱི་ཡོད། དེའི་དཔེ་མཚོན་ཞིག་ནི་མན་ཇུ་གོང་མ་གི་དུས་མཇུག་དང་ཀྲུང་ཧྭ་མིན་གོ་གི་དུས་མགོ་རུ། ཀྲའོ་ཨར་ཧྥུང་དང་དབྱིན་ཁྲང་ཧན་གཉིས་ཀྱིས་སི་ཁྲོན་གྱི་དམག་མི་གི་སྣེ་ཁྲིད་དེ་སི་ཁྲོན་ནས་བོད་ལ་དཔུང་འཇུག་བྱས་པ་ལྟ་བུ་རེད། དེར་བརྟེན་བོད་ལ་ཚོད་འཛིན་དང་འཛིན་སྐྱོང་བྱེད་པའི་སྟོབས་ཤུགས་ཆེ་རུ་འགྲོ་དགོས་ན་ལྷོ་ནུབ་ཀྱི་རྟེན་གཞི་དེ་གཙོ་བོར་འཛིན་དགོས་ཀྱི་བསམ་གྱི་ཡོད། གསུམ་པ་ནི། གལ་སྲིད་བོད་ཀྱི་དུས་བབ་བརྟན་བརླིང་བྱུང་ཚེ་མཐའ་མཚམས་ཀྱི་དཀའ་ངལ་སེལ་ཐུབ་རྒྱུ་དང་སྦྲགས་རྒྱ་ནག་དང་དབྱིན་ཇི་རྒྱ་གར་བཅས་ཀྱི་འབྲེལ་བ་ཞི་འཇམ་དུ་འགྲོ་རྒྱུར་སྐུལ་མ་ཐེབས་ཐུབ་པས་བོད་སྡེ་པ་གཞུང་གི་གནས་ཚུལ་ལ་ལྟ་ཞིབ་ཡག་པོ་བྱས་ཏེ་ཁ་གཏད་གཅོག་རྒྱུ་གི་ཐབས་ཇུས་གཏན་འཁེལ་བཟོས་ནས་སྟབས་བསྟུན་གྱི་ཐག་གཅོད་བྱ་རྒྱུ། བཞི་བ་ནི་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་དགུ་པར་ནུབ་ཕྱོགས་ཀྱི་ཞོན་ཧྭ་ཧྲི་གི་མཚན་གནས་ཕུལ་ཐོག་རང་གནས་བོད་དུ་ཕྱིར་ཕེབས་གནང་དུ་བཅུག་སྟེ་བོད་ཀྱི་ཆོས་སྲིད་གཉིས་ཀྱི་ཐོག་ལ་གོ་མིན་ཏང་ཀྲུང་དབྱང་གི་ཤུགས་རྐྱེན་ཆེ་རུ་གཏོང་རྒྱུ། ལྔ་བ་ནི་བོད་ཀྱི་གནད་དོན་ཐག་གཅོད་བྱེད་སྐབས་ཚ་འཇམ་གཉིས་ཟུང་འབྲེལ་གྱི་སྒོ་ནས་བྱ་ཐབས་འོས་ཤིང་འཚམ་པ་ཞིག་ངེས་པར་དུ་སྤྱོད་དགོས་པས་ལྷོ་ནུབ་ཀྱི་ཕྱོགས་ནས་ཞི་ཁམས་དེ་ཞིང་ཆེན་ཞིག་ཏུ་བསྐྲུན་ནས་དམག་སྡོད་ས་སློག་དང་དམག་སྦྱོང་བཅས་བྱས་ཏེ་མཐའ་མཚམས་སྲུང་སྐྱོབ་སྲ་བརྟན་དུ་གཏོང་རྒྱུ་བཅས་རེད། དེས་ན་འདིའི་སྐོར་གྱི་རྩོམ་ཡིག་འདི་འབྲི་མཁན་ཧྲིན་ཀྲུང་ཡིས་ཟེར་བ་འདི་ནི་སུ་ཞིག་ཡིན་ནམ། ཧྲིན་ཀྲུང་ཡིས་ནི་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ཀྱི་ལོར་གོ་མིན་ཏང་ཀྲུང་དབྱང་དམག་དོན་སློབ་གྲྭ་མཐར་ཕྱིན་རྗེས་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་གྱི་ལོར་ཨ་མི་རི་ཀར་སློབ་སྦྱོང་ལ་སོང་ཞིང་དེ་ནས་ཕྱིར་ལོག་རྗེས་གོ་མིན་ཏང་ཀྲུང་དབྱང་ཏང་པུའུ་གི་ལས་གནས་བཟུང་བ་ཞིག་རེད། སྐབས་དེར་ཅང་ཅེ་ཧྲི་གིས་སི་ཁྲོན་དུ་ཁྲུང་ཆིན་བཞུགས་སྒར་ཞེས་པའི་དམག་དོན་ལྷན་ཁང་ཞིག་འཛུགས་རྒྱུ་གི་འཆར་གཞི་འཐེན་གྱི་ཡོད་པ་དེར་ཨ་མི་རི་ཀ་རུ་སློབ་སྦྱོང་བྱས་ནས་ཚུར་རྒྱ་ནག་ལ་ཡོང་མ་ཐག་པའི་ན་གཞོན་ཧྲིན་ཀྲུང་ཡིས་དམག་དོན་ལྷན་ཁང་དེའི་ནང་དུ་ལས་གནས་སྤར་ཏེ་གོང་དུ་བཤད་པའི་ཚན་མོའུ་ཐོན་དེའི་མཉམ་དུ་སི་ཁྲོན་གྱི་ཁྲུང་ཆིན་གྲོང་ཁྱེར་དུ་བཏང་བ་ཞིག་རེད། ཁྲུང་ཆིན་བཞུགས་སྒར་བཙུགས་རྗེས་ན་གཞོན་ཧྲིན་ཀྲུང་ཡིས་གིས་སྔ་རྗེས་སུ་དམག་དོན་ལྷན་ཁང་དེའི་ཧྲང་ཞོ་དྲུང་ཡིག་དང་བརྟག་དཔྱད་ཁོའོ་ཀྲང། ཁྲུང་ཆིན་བཞུགས་སྒར་གྱི་སི་ཁྲོན་དང་ཞི་ཁམས།

ཡང་ན་འབྲེལ་ཡོད་ཀྱི་ཡིག་ཆར་བལྟ་གི་ཡོད་ཅེས་བྲིས་ཡོད། བོད་དང་གོ་མིན་ཏང་སྲིད་གཞུང་གཉིས་ཀྱི་ཆབ་སྲིད་ཀྱི་འབྲེལ་བ་བཤད་སྐབས་གོ་མིན་ཏང་གི་བོད་སོག་ལས་ཁུངས་ཟེར་བ་དེ་ནི་ང་ཚོར་ཆ་རྒྱུས་ཆེ་ཞིང་མ་གླེང་ཀ་མེད་ཀྱི་ལས་ཁུངས་ཤིག་རེད། ཡིན་ནའང་སྐབས་འདིར་ང་ཚོས་དྲི་བ་ཞིག་འདྲི་དགོས་པ་ནི། ང་ཚོས་ད་ལྟ་ངོ་སྤྲོད་བྱེད་བཞིན་པའི་ཁྲུང་ཆིན་བཞུགས་སྒར་གྱི་མཐའ་མཚམས་ས་ཁུལ་གྱི་སྲིད་དོན་འཆར་འགོད་ཨུ་ཡོན་ལྷན་ཁང་ཟེར་བ་འདི་ནི་ང་ཚོས་རྒྱུན་དུ་གོ་ལོབས་ཉན་ལོབས་སུ་སོང་བའི་གོ་མིན་ཏང་གི་བོད་སོག་ཨུ་ཡོན་ལྷན་ཁང་ཟེར་བ་དེ་དང་འབྲེལ་བ་ཅི་ཞིག་ཡོད་མེད་དེ་རེད། ཁྲུང་ཆིན་བཞུགས་སྒར་དམག་དོན་ཨུ་ཡོན་ལྷན་ཁང་དེའི་དྲུང་ཡིག་ཧྲིན་ཀྲུང་ཡིས་གི་བསམ་ཚུལ་ལྟར་ན། ཨུ་ཡོན་ལྷན་ཁང་འདི་གཉིས་ཀྱི་བར་གྱི་འབྲེལ་བ་ཐོག་མཐའ་བར་གསུམ་དུ་གསལ་བོ་མེད་ཟེར། དུས་ཚོད་ཀྱི་ཆ་ནས་བོད་སོག་ཨུ་ཡོན་ལྷན་ཁང་ཟེར་བ་དེ་ནི་གོ་མིན་ཏང་སྲིད་གཞུང་གིས་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ལོ་གི་ལོ་མཇུག་ལ་བཙུགས་ཤིང། དོན་དངོས་ཐོག་དེ་ནི་མན་ཇུ་གོང་མ་གི་མཐའ་མཚམས་ས་ཁུལ་གྱི

ཡང་སོག་པོ་དང་བོད་རིགས་ཀྱིས་གཙོ་བྱས་པའི་གྲངས་ཉུང་མི་རིགས་ཀྱི་ལས་དོན་ལ་དོ་དམ་དང་ལྟ་སྐུལ་བྱེད་མཁན་ལས་ཁུངས་ཤིག་ཡིན་ཀྱང། ཡིན་ནའང་དོན་དངོས་ཐོག་དབང་ཆ་གང་ཡང་མེད་ཅེས་ཅང་ཅེ་ཧྲི་གི་ཁྲུང་ཆིན་བཞུགས་སྒར་གྱི་དྲུང་ཡིག་ཧྲིན་ཀྲུང་ཡིས་གིས་བཤད་པ་དེ། མི་རིགས་དཔེ་སྐྲུན་ཁང་གིས་དཔར་སྐྲུན་བྱས་པའི་བོད་ཀྱི་ལོ་རྒྱུས་རིག་གནས་དཔྱད་གཞི་གི་རྒྱུ་ཆ་བདམས་བསྒྲིགས་བྱས་པ་དེའི་ནང་དུ་ད་ལྟ་དངོས་སུ་མཐོང་རྒྱུ་ཡོད་པ་ཞིག་རེད། ཧྲིན་ཀྲུང་ཡིས་གིས་དེ་ལྟར་བཤད་པའི་རྒྱུ་མཚན་ནི་ཁོང་གི་བསམ་པར། སྐབས་དེར་ཕྱི་སོག་ནི་སྔ་ས་ནས་རང་བཙན་བྱས་པ་དང་ནང་སོག་ནི་ས་གནས་ཀྱི་ཤོག་ཁག་གི་སྟོབས་ཤུགས་སོ་སོས་བཅད་བཟུང་བྱས་ཡོད། བོད་ནི་ཁ་བྲལ་གི་ཕྱོགས་ལྷུང་ཚབས་ཆེན་ཡོད་པ་མ་ཟད་དོན་དངོས་ཀྱི་ཐོག་དབྱིན་ཇི་བཙན་རྒྱལ་རིང་ལུགས་པའི་བཙན་འཛུལ་དང་ཚོད་འཛིན་གྱི་འོག་ཏུ་གནས་ཡོད། བོད་སོག་ཨུ་ཡོན་ལྷན་ཁང་གི་རྒྱུན་ལྡན་གྱི་ལས་ཀ་མང་ཆེ་བ་ནི་འཆར་ཅན་གྱི་གཞུང་དོན་དང་རྣམ་པ་ཙམ་ཞིག་ཡིན། དེ་ནི་དཔེར་ན་བོད་སོག་ཨུ་ཡོན་ལྷན་ཁང་གི་ཨུ་ཡོན་ཀྲང་ཐེངས་དང་བོ་ནི་ཧྲན་ཞི་གི་དམག་ཤེད་ཅན། ཡན་ཞི་ཧྲན་ཡིན་ནའང། ཁོ་ནན་ཅིན་དུ་བོད་སོག་ཨུ་ཡོན་ལྷན་ཁང་གི་གོ་གནས་འཛིན་དུ་གཏན་ནས་འགྲོ་མྱོང་མེད། རྗེས་སུ་བསྐོ་གཞག་བྱས་པའི་ཨུ་ཡོན་ཀྲང་དཔེར་ན་མ་ཕུའུ་ཞང་དང་ཧྲི་ཆིང་དབྱང་སོགས་ཚང་མ་བོད་སོག་གི་ལས་དོན་མི་ཤེས་ལ་བོད་དང་སོག་པོ་གི་སྐོར་ལ་ཇུས་གཏོགས་བྱེད་མི་ཐུབ་པའི་གཡོ་ཁྲམ་དཔོན་རིགས་ཤ་སྟག་རེད་ཅེས་བཤད་ཡོད། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་མུ་མཐུད་ནས་སླར་ཡང་ལེ་ཚན་འདི་རུ་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་སྐལ་ཐོ་དང། རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན།